བཙན་བྱོལ་དུ་བོད་མི་རྣམས་ཀྱིས་སོ་སོའི་གནས་ཡུལ་རྒྱལ་ཁབ་དང་ཡུལ་ལུང་ཁག་ནང། རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་དང་དཀའ་སྡུག་མྱོང་བཞིན་པའི་སྡེ་དགེའི་མི་མང་ཚོར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད། དེ་ཡང་འདི་ཚེས་གཉིས་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ཁུལ་དུ་མདོ་ཁམས་ཆུ་བཞི་སྒང་དྲུག་དང། སྡེ་དགེའི་རྒྱལ་ཡོངས་ལྷན་ཚོགས་ཐུན་མོང་གི་གོ་སྒྲིག་འོག་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་དང་སྦྲགས།

བཙན་བྱོལ་དུ་བོད་མི་རྣམས་ཀྱིས་སོ་སོའི་གནས་ཡུལ་རྒྱལ་ཁབ་དང་ཡུལ་ལུང་ཁག་ནང། རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་དང་དཀའ་སྡུག་མྱོང་བཞིན་པའི་སྡེ་དགེའི་མི་མང་ཚོར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད། དེ་ཡང་འདི་ཚེས་གཉིས་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ཁུལ་དུ་མདོ་ཁམས་ཆུ་བཞི་སྒང་དྲུག་དང་སྡེ་དགེའི་རྒྱལ་ཡོངས་ལྷན་ཚོགས་ཐུན་མོང་གི་གོ་སྒྲིག་འོག་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་དང་སྦྲགས། ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ཟས་བཅད་ངོ་རྒོལ་གྱི་ལས་འགུལ་སྤེལ་འདུག་ཅིང་དབུས་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཞོན་པད་མ་སྒྲུང་བ་ལགས་ཀྱིས། ལྡི་ལི་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པ་ནས་བཟུང་ད་བར་བོད་མིའི་ཆོས་དད་རང་མོས་དང་ཁོར་ཡུག་སྲུང་སྐྱོབ། འགྲོ་བ་མིའི་ཐོབ་ཐང་བཅས་ལ་ཚོད་འཛིན་གྱིས་སྣོད་བཅུད་གཉིས་ཀར་ཚད་ལས་བརྒལ་བའི་དོ་ཕོག་བཏང་དང་གཏོང་མུས་ཡིན་པ་མ་ཟད། ད་ཆ་སྡེ་དགེ་ནང་ཛ་དྲག་གི་གནས་ཚུལ་དེར་བློ་འཚབ་ཆེན་པོས་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་ཤིང་ཆུ་མཛོད་གསར་རྒྱག་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་ཅེས་གསུངས་ཀྱི་འདུག། ཨ་དེའི་ཐོག་ལ་ཨ་ནི་ང་ཚོས་ཨ་ནི་ད་ཅིག་ངོས་ནས་གདུང་སེམས་མཉམ་སྐྱེད་ཟེར་ན་རེད་ཨ་ནི་རྒྱ་ནག་གཞུང་ལ་ཨ་ནི་དེ་ངེས་པར་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཟེར་ཡག་གི་ཨ་ནི་དོན་དག་དེ་དུས་སུ་རེད་ཅེས་ཞུ་ཡག་ཅིག་ཡིན། སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གི་ཆུ་མཛོད་ལས་གཞི་དེའི་རྐྱེན་གྱིས་ལོ་རྒྱུས་ཀྱི་དོན་སྙིང་ལྡན་ཞིང་རིག་གནས་ཀྱི་དཔལ་ཡོན་ལྡན་པའི་དབོན་སྟོད་དགོན་པ་དང་ལྷ་བྲང་དགོན་པ། ཡེ་ན་དགོན་པ། མཁར་མདོ་དགོན། སྤོང་བྲག་དགོན། བཀྲ་ཤིས་དགོན། དགྱེས་རྡོ་དགོན། དགོན་གསར་དགོན། རབ་བརྟན་དགོན་བཅས་དགོན་ཁག་བརྒྱད་དང། བོད་མིའི་ཕ་རྒྱུད་བུ་རྒྱུད་ནས་ཡོང་བའི་གྲོང་ཚོ་གཉིས་བཅས་གནས་སྤོ་བྱེད་དགོས་པ་རྒྱ་ནག་གཞུང་གིས་བཙན་བཀའ་བཏང་ཡོད་པར་བརྟེན་ལས་གཞི་དེ་མཚམས་འཇོག་ཡོང་སླད་ཁུལ་དེར་གནས་སྡོད་བོད་མི་ཚོས་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ནས་བཟུང་ད་བར་ཞི་རྒོལ་བྱེད་མུས་ཡིན་པ་རེད། གཞན་ཡང་ཉེ་ལམ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་སྡེ་དགེ་ཁུལ་དུ་གནས་སྡོད་བོད་མི་ཚོར་དྲག་གནོན་ཤུགས་ཆེན་བྱེད་བཞིན་པར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྐྱོན་འཛུགས་ནན་པོ་བྱེད་ཀྱི་ཡོད་ལ་རྒྱ་ནག་གཞུང་གིས་འབྲི་ཆུའི་ཆུ་མཛོད་ལས་གཞི་ལ་ཞི་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལྷག་འཛིན་བཟུང་བཀག་ཉར་བྱས་ཡོད་པ་དེ་དག་འཕྲལ་དུ་གློད་གྲོལ་གཏང་དགོས་པ་རེ་འདུན་བཏོན་འདུག་དེ་དང་ཕྱོགས་མཚུངས་ཀ་ན་ཌ་དང་ཨ་རི། ཡུ་རོབ། རྒྱ་གར་སོགས་བོད་མིའི་གནས་ཡུལ་འཛམ་གླིང་ས་ཕྱོགས་གང་སར་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མུས་ཡིན་པ་རེད་ལ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སླེབས་ལ་ཉེ་བའི་བོད་མིའི་རང་དབང་སྒེར་ལངས་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པའི་སྐབས་བོད་མི་ཚང་མས་ཆིག་སྒྲིལ་གྱི་སྒོ་ནས་གང་མང་མཉམ་ཞུགས་གནང་རོགས་ཞེས་གསལ་བསྒྲགས་གནང་བཞིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཆུ་མཛོད་གློག་ཁང་གསར་རྒྱག་དང་འབྲེལ་ནས། ས་གནས་བོད་མི་དགོན་གྲོང་གཉིས་ཀྱི་མི་མང་རྣམས་གནས་སྤོ་བྱེད་དགོས་པའི་བཙན་བཀའ་གཏོང་བར་བརྟེན་ནས། ས་ཁུལ་དེའི་བོད་མི་རྣམས་ཀྱིས་ཞུ་འབོད་བྱས་ཀྱང་ཞུ་འབོད་བྱེད་མཁན་རྣམས་རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་པ་སོགས་ཀྱི་གནད་དོན་ལ་གདུང་སེམས་མཉམ་སྐྱེད་ཀྱིས་རྒྱབ་སྐྱོར་ཞུ་ཆེད། ཨོ་སི་ཁྲུ་ལི་ཡའི་ཝི་ཀི་ཏོ་རི་ཡ་མངའ་སྡེའི་དཔེ་མཛོད་ཁང་གི་མདུན་ནས་འགོ་འཛུགས་ཀྱིས་ས་གནས་དེའི་ནང་གི་དྲན་རྟེན་སྤྱི་གླིང་གི་བར་ཞི་བའི་གོམ་བགྲོད་དང་མར་མེའི་ཁྲོམ་སྐོར་གྱི་ལས་འགུལ་སྤེལ་ཡོད་པ་རེད། ལས་འགུལ་འདིའི་སྐོར་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་ཆོས་གྲགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན།

ཨེ་ཤེ་ཡ་ང་ཚོ་གི་ད་གི dialogue ནང་ལ་ཡ། Tibet water is Asia life ལབ་ནས་ཁྲིད་རེད། བྱས་ཙང་གི། ད་རྒྱ་མི་གིས་བཀག་པ་ཡིན་ནའི་ཨེ་ཤེ་ཡ་ནང་ཁོ་ར་ལ་ཡ་ཆུ་དེ་གི་དཀའ་ངལ་ག་ཚོད་འཕྲད་གི་ཡོད་མེད་སྐོར་ལ་ང་ཚོ་གི། ཨིན་ཇིའི་ཐོག་ནས། ད་ཤོག་གུ་དེ་བཀྲམ་བྱས་མི་མང་ལ་བཀྲམ་རེད་མི་མང་ཧང་ས་ཡ་མང་པོ་ཨིན་ཇི་འདི་འདྲའི་ཁ་ཤས་ཤིག་ང་ཚོ་དེ་ལ་ཡ་བས་མཉམ་དུ་ཡོང་བྱས་སྐད་རྒྱག་དུ་སླེབས་ཀྱི་འདུག།

སྨྱོ་བ་སོགས་སེམས་ནད་ཀྱི་ན་ཚ་སློང་གི་ཡོད་རེད་ཅེས་བདེ་སྐྱིད་གླིང་འཕྲོད་བསྟེན་སྨན་ཞབས་བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང། དེ་དག་ནི་ང་ཚོས་ག་ལ་ཡོད་ལབ་ན་འཕྲོད་བསྟེན་ལབ་ན་ཡོད་ད་འཕྲོད་བསྟེན་ལ་ཁག་གཉིས་ཡོད་ར་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལབ་ཡོད་ར་ཡིན་ཡང་མི་མང་ཆེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ལ་དེ་ག་ཟིག་གི་དེ་ག་ལོག་རེད་གོ་རྟོགས་མི་སྐྱོ་རུ་ཞིག་ཆགས་འདུག་ཡོད་སེམས་ཁམས་ན་སེམས་ཁམས་ལ Mental Health ལ་བསམ་གི་མི་མང་ཆེ་གི་སྨྱོན་པ་རུ་ཞིག་གོ་རྟོགས་འཕེལ་འགྲོ་ཡོད་ར་འོང་དེ་གི་ད

མིང་མིང་རྗེས་དེ་མེད་བཟོ་བའི་ཆེད་དུ་ཨ་ནེ་ང་ཚོ་གིས་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་པ། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང། བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང། ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག། ང་ཚོས་ད་སྔ་དེ་ཁ་རོག་ལྟ་སྤོ་སྤོ་རྨོ་རྨོ་ཡིན་ན་ག་འདྲས་ཅིག་ཡིན་ནའི་སེམས་ཁམས་ནད་པ་ཅིག་ད་ཟུར་དུ་ཕར་ལ་ག་བ་ཅིག་ཐུག་ཐུག་དེ་ཡིན་ན་ང་ཚོ་ལམ་སང་སྤོ་མོ་དེ་ཚོ་སྤོ་དེ་ཚོ་ཨོ་ཕར་ལ་མ་འགྲོ་ཕར་ལ་འགྲོ་ན་མི་དེ་ཤི་ན་ཚ་བ་རེད་མི་ཡི་ཁ་ལ་སྨྱོན་པ་རེད

ད་ལྟ་དེ་ང་ཚོ་མི་མང་ཁོ་རང་ལ་ད་སེམས་ཁམས་ན་ཟ་ལབ་ན་ག་འདྲས་ཅིག་རེད་ཨན་མི་ཚང་མ་ལ་མིན་པ་ད་མི་ལྔ་ནས་མི་གཅིག་ལ་ན་སྲིད་ཀྱི་རེད་ལབ་ར་ཨན་དེ་ལ་ཁྱད་ཡོད་མ་རེད། ག་ལ་ན་ན་ཟ་ལ་དཔག་པའི་སྨན་བཅོས་ཡོད་རེད་ལབ་ནས་ང་ཚོ་འགྲེལ་བཤད་ཅིག་རྒྱག་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་ཚོས་སེམས་ནང་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཟ་ལ་རང་དམིགས་བསལ་གྱི་རྐྱེན་གཙོ་བོ་ལ་དམིགས་བསལ་བསྟོན་རོགས་བྱེད་ཡོད་མ་རེད་ད། ཁ་ཤས་ཀྱིས་འཇིག་རྟེན་པའི་འགྱ་ཉེ་བོ་དེ་ཚོ་གྲོངས་རོགས་བྱས་ན་ཨ་ནི་ང་ཚོ་གི་ཁ་ལོ་ད་སེམས་པ་གི་ད་སེམས་ཁམས་མ་རེད་སེམས་པ་གི་ད་རང་བཞིན་མེད་སྐྱོན་མ་ཐོན་ནས་ད་ང་ཚོ་ཁ་ཤས་མི་ཁ་ཤས

མང་རེ་ཡོད་རེད་བསམ་གྱི་ད། བཤད་དོན་ན་ཚ་ག་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ་ན་ཚ་ངོས་འཛིན་བྱེད་དགོས་ཀྱི་ཡོད་པ་རེད་འདུག། ད་དམིགས་བསལ་ང་ཚོ་ཡི་ལམ་སང་ལབ་ཐུབ་ཡོང་བ་རེད་ཉི་མ་གཅིག་སྟོང་རང་འོ་ཁོ་སེམས་ཁམས་ན་ཚ་རེད་འདུག་ལེ་ལབ་ཐུབ་ཡོང་བ། འོང་དེ་སེམས་ཁམས་ན་ཚ་འདུག་མི་འདུག་ད་ལ་གཅིག་ནི་སོ་སོ་ནད་པ་དེ་ཡི་ཁ་ནས་དོན་དགོས་རོགས་ད་སྐད་ཆ་ཤོད་དགོས་རོགས་ང་ལ་དེ་རིང་ན་ཉི་མ་ཁ་ཤས་ཟིན་ད་བདུན་ཕྲག་གཉིས་ལས་ལྷག་སུ་འགྲོ་སོང་ང་མཚན་ལ་གཉིད་ཤོར་གི་མི་འདུག་ལའི་གྲོགས་དང་ཨ་ནི་མི་གིས་འདྲ་མི་འདྲ་ལབ་རྒྱུ་ཨམ་ཅོག་གོ་གི་འདུག་ང་མི་དེ་ལ་མེད་རྒྱུ་ཡིན་ན་ཡིན་མི་ཡོད་རྒྱུ་གྲོགས་ཤིག་གོ་གི་འདུག་ཁོ་ང་ལ་འདྲ་མི་འདྲ་ལབ་ཀྱི་འདུག་འདི་འདྲའི་བསམ། ཁ་ཤས་ནད་པ་ཁ་ཤས་འདྲའི་བསམ་རྒྱུ་བ་འདི་ཡོད་སྲིད་ར། ཨཱ་ནི་ཁ་ཤས་ཡང། ཁུག་ཀྱོག་མི་སུ་གཅིག་ལ་སྐད་ཆ་མ་བཤད་ཅེས་ཁོ་རང་གཅིག་པོ་ཁུག་ཀྱོག་ལ་བསྡད་སྡོད་རྒྱུ་འདི་ཡོད་སྲིད་ར། དེ་ཡིན་དུས་ཁོ་ལ་ང་ཚོ་མི་འདི་ལ་དོ་སྣང་བྱེད་འོས་ར། ང་ཚོ་ཉི་མ་གཅིག་གཉིས་ལ་དོ་སྣང་བྱས་ནས་ལམ་སང་ང་ཚོ་ལ་དུས་མ་བཏབ་མི་འདི་མཉམ་དུ་འབྲེལ་བ་བྱེད་ནས་ཡོད་ར་ཧབ་ཏ་གཅིག་ཧབ་ཏ་གཉིས་ཧབ་ཏ། སྤྱི་བཏང་ནང་འདྲེན Depression ལས་དང་ཧབ་ཏ་གཉིས་ལས་ལྷག་ཕྱིན།

ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བཤད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ཁ་ཟས་དང་དབྱེ་འབྲས་ལ་དམིགས་བསལ་ཡོད་མ་རེད། ཡིན་ཡང་སྤྱི་བཏང་ནས་ག་འདྲས་བྱས་ནས་སེམས་ཁམས་ནད་ཟས་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱས་ད་ཁོ་ལ་ད་དམིགས་བསལ་གྱིས་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང at least ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་རོགས་བྱས་ང་ཚོར་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་ཏིས་དོན་གྱི་ཡོད་ལ་འདི་ཡོད་ར

སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདིར་ལྡེ་ར་ལྡུན་ཁུལ་གྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་ཀྱིས་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་བྱ་སྤྱོད་འཆར་གཞི་ལག་བསྟར་བྱེད་མུས་ཡིན་པ་དང། ཕྱོགས་ཡོངས་ནས་ནད་འགོག་ཐབས་ལམ་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་དགོས་ཞེས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱ་ནང་འཁོད་ཡོད་པ་རེད།